དེ་ནས་རྟེན་འབྲེལ་རྟོགས་ན་དོན་ཆེ་བའི་ཚུལ་དེ་ལ་ག་འདྲ་གསུངས་པ་རེད་ལབ་ན་སཱ་ལུ་ལྗང་པའི་མདོ་ཡི་ནང་དུ་དགེ་སློང་དག་སུས་རྟེན་ཅིང་འབྲེལ་པར་འབྱུང་བ་མཐོང་བ་དེས་ཆོས་མཐོང་ངོ། སུས་ཆོས་མཐོང་བ་དེས་སངས་རྒྱས་མཐོང་ངོ། སངས་རྒྱས་བཅོམ་ལྡན་འདས་ཀྱིས་མདོ་ཡི་སྐབས་སུ་དེ་འདྲ་གསུངས་པ་རེད། རྟེན་ཅིང་འབྲེལ་པར་འབྱུང་བ་ཟེར་བ་དེ་སུས་མཐོང་བ་ཡིན་ན་དེས་དམ་པའི་ཆོས་མཐོང་བ་ཡིན། དེས་ཡང་དག་པའི་དོན་མཐོང་བ་ཡིན། ཡང་དག་པའི་དོན་སུས་མཐོང་བ་ཡིན་ན་དེས་སངས་རྒྱས་མཐོང་བ་ཡིན། དེ་འདྲ་གསུངས་པ་རེད། ད་ནི་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་བཤེས་སྤྲིང་གི་ནང་དུ་རྟེན་ཅིང་འབྲེལ་པར་འབྱུང་འདི་རྒྱལ་རྣམས་ཀྱི་གསུང་གི་མཛོད་ཀྱི་གཅེས་པ་ཟབ་མོ་སྟེ། གང་གིས་འདི་ནི་ཡང་དག་མཐོང་བ་དེས་ཆོས་མཐོང་དེ་ཡིས་དེ་བཞིན་གཤེགས་པ་མཐོང། གང་ལྟར་རྟེན་ཅིང་འབྲེལ་པར་འབྱུང་བའམ་རྟེན་འབྲེལ་ཟེར་བ་འདི་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གི་མཛོད་ཆེན་པོ་གི་ནང་ལོགས་གིས་ཀྱང་མཆོག་ཏུ་གྱུར་པའི་གཅེས་པ་ཟབ་མོ། ཆོས་ཕུང་གི་མཛོད་ཆེན་པོའི་ནང་གི་ནོར་བུ་མཆོག་ཏུ་གྱུར་པ་དེ་རེད། ཨ་ནི་དེ་ལྟ་བུའི་ནོར་བུ་དེ་སུ་ཡིས་མཐོང་བ་ཡིན་ན་དེས་དམ་པའི་ཆོས་མཐོང་བ་ཡིན་དེས་ཡང་དག་པའི་དོན་མཐོང་བ་ཡིན་དེས་དེ་བཞིན་གཤེགས་པ་མཐོང་བ་ཡིན། མགོན་པོ་ཀླུ་སྒྲུབ་ཀྱིས་ཀྱང་དེ་འདྲ་གསུངས་པ་རེད། ད་ནི་མགོན་པོ་ཀླུ་སྒྲུབ་ཀྱི་སློབ་མ། སློབ་དཔོན་ཨཱརྱ་དེ་བ་གིས་ག་རེ་གསུངས་པ་རེད་ལབ་ན་རྟེན་ཅིང་འབྲེལ་པར་འབྱུང་བ་ནི་མཐོང་ན་གཏི་མུག་འབྱུང་མི་འགྱུར